ཨ་རིའི་རླུང་འཕྲིན་ཁང་གི་དྲ་སྣང་གི་བོད་ཀྱི་ལེ་ཚན་ལ་གསན་གཟིགས་གནང་མཁན་རྣམ་པ་ཁྱེད་རྣམ་པ་བདེ་མོ། དྲ་སྣང་གི་བོད་ཀྱི་ལེ་ཚན་ནི་བོད་དང་བོད་མི་ལ་འབྲེལ་བ་ཡོད་པའི་དྲ་ཚིགས་དང་བཀོལ་ཆས་གསར་བ། དྲ་ལམ་གྱི་བོད་ཐོག་གླེང་གཞི་ཆེ་ཤོས་དྲ་ལམ་གྱི་བོད་དང་འབྲེལ་བ་གི་གནས་ཚུལ། དྲ་ལམ་གྱི་བོད་མིའི་རོལ་རྩེད་རིག་གནས་བཅས་ངོ་སྤྲོད་ཞུ་ས་ཡིན། ང་དྲ་སྣང་གི་བོད་ཀྱི་ལེ་ཚན་མདོ་འཛིན་པ་ཚེ་རིང་སྐྱིད་ཡིན། བོད་ལོ་གསར་བ་སླེབས་ལ་ཉེ་བའི་སྐབས་ལ་བོད་མི་ཚོས་ལོ་གསར་གྱི་ཉོ་ཆ་རྒྱག་སྲོལ་ཡོད་པ་ལྟར་བོད་ནང་གི་གྲོང་དང་གྲོང་ཚོ་མང་པོ་ཅིག་གིས་ལོ་གསར་བ་གི་ནང་ལ་རྒྱའི་ཟས་རིགས་རྫུས་མ་ཉོ་མཚམས་འཇོག་པ་གི་གྲོས་འཆམ་གི་ཡི་གེ་མང་པོ་ཞིག་དྲ་ལམ་དུ་འགྲེམ་སྤེལ་བྱེད་ཀྱི་འདུག། ཡུལ་ཚོ་དང་རུ་སྐོར་སྡེ་བ་བཅས་ཁག་ཅིག་གི་གྲོས་འཆམ་ཡི་གེ་ཕལ་ཆེ་ཤོས་ཀྱི་ནང་དོན་གཅིག་པ་རེད། དཔེར་ན་འབྲོག་ཡོ་ལོག་དཔུང་ཁོག་རུ་ཁག་གསུམ་པ་གི་གྲོས་འཆམ་ཡི་གེ་གི་ནང་དུ། གཙོ་བོ་མང་ཚོགས་སྤྱི་དང་དེའི་ནང་ནས་ཀྱང་བྱིས་པ་ལོ་ཆུང་ཚོ་གི་བདེ་ཐང་གི་ཆེད་དུ་ཞོར་ཟས་དང་སིལ་ཁུ་གཏན་འགོག་དང་ཇེ་ཉུང་དུ་གཏོང་རྒྱུ་སོགས་བཀོད་འདུག་ཡང་ཨ་མཆོག་གི་རྒྱ་འདི་སྡེ་བས་ལོ་གསར་སྐབས་བོད་ཀྱི་སྲོལ་རྒྱུན་ཁ་ཟས་སྣ་ཚོགས་སྡེར་ཁ་བསྒྲིགས་པ་ལས་གཞན་བཏུང་ཆུ་དང་འགྱིག་ཤོག་ནང་བཏུམས་པའི་ཞོར་ཟས་སོགས་ཉོ་རྒྱུ་ཇེ་ཉུང་དང་བཙོང་རྒྱུ་ཇེ་ཉུང་གཏོང་དགོས་པ་སོགས་བཀོད་འདུག། རྒྱུན་དུ་ལོ་གསར་སླེབས་ལ་ཉེ་བའི་སྐབས་བོད་མིའི་ཁྲོད་ཀྱི་འཕྲོད་བསྟེན་དང་བདེ་ཐང་གི་སྐོར་ལ་ཕྱག་ལས་གནང་མཁན་ཚོས་བོད་མི་རོང་འབྲོག་མང་ཚོགས་ཀྱི་ཞོར་ཟས་དང་བཏུང་ཆུ་རྫུས་མ་གི་རིགས་ཉོ་སྲོལ་ཆེན་པོ་ཡོད་པ་ཡིས་བྱིས་པ་ཚོའི་བདེ་ཐང་ལ་གནོད་སྐྱོན་ཚབས་ཆེན་བཟོ་བཞིན་པར་བློ་འཚབ་བྱེད་མཁན་ཇེ་མང་དུ་འགྲོ་བཞིན་ཡོད། གོང་གི་རུ་སྡེ་ཁ་ཤས་ཀྱིས་མ་བསྐུལ་དང་བླངས་ཀྱི་ཐོག་ནས་གྲོས་འཆམ་བྱུང་བ་དེ་གིས་ད་ལྟ་རོང་འབྲོག་མང་ཚོགས་ཁྲོད་དུ་ཡིན་ན་ཡང་ཟས་རིགས་རྫུས་མ་གི་སྐོར་ལ་དོ་སྣང་བྱུང་གི་ཡོད་པ་མཚོན་ཐུབ་ཀྱི་ཡོད་པའི་འགྲེལ་བརྗོད་བྱེད་མཁན་ཡང་འདུག། དེ་ནས་ཡང་རྣམ་པ་ཚོས་འདྲ་པར་འདི་མཐོང་བ་ལས་བོད་ཀྱི་སེར་སྐྱ་ཕོ་མོ་རྒན་གཞོན་དབྱེར་མེད་ཀྱིས་ཁ་བ་བབས་རྗེས་ཀྱི་གཞུང་ལམ་གཙང་བཟོ་བྱེད་བཞིན་པ་མཐོང་ཐུབ་ཀྱི་ཡོད། ཝེ་པོའམ་པོད་ཕྲན་དྲྭ་ཚིགས་སྒང་དུ་ཆེས་ཡིད་དུ་འོང་བའི་བོད་རིགས་སྤུན་ཟླ་ཞེས་བྲིས་ཏེ་འདྲ་པར་འདི་དག་འགྲེམས་སྤེལ་བྱེད་མཁན་ཧ་ཅང་མང་པོ་བྱུང་སོང། འདྲ་པར་དེ་དག་ལ་ཡི་གེ་སྦྱར་མཁན་མང་པོ་བྱུང་ཡོད་པ་ལས་ཕལ་ཆེ་ཤོས་ཀྱིས་ཁོ་ཚོ་ནི་འགྲིམ་འགྲུལ་ཉེན་རྟོག་པ་མིན་ལ་གཞུང་ལམ་བཟོ་སྐྲུན་པ་ཡང་མིན། ཁོ་ཚོ་ནི་ཡིད་དུ་འོང་བའི་བོད་ཀྱི་བུ་དང་བུ་མོ་རེད། ཁོང་ཚོས་དགུན་ཁའི་གྲང་རླུང་ལ་མ་འཛེམས་པར་གཞུང་ལམ་འདི་བརྒྱུད་དེ་འགྲུལ་བཞུད་བྱེད་མཁན་གྱི་ངོ་མི་ཤེས་པའི་མི་རེ་རེ་བདེ་འཇགས་ངང་རང་ཁྱིམ་དུ་འབྱོར་བའི་ཆེད་དུ་རེད། ཁྱེད་ཚོས་འོ་བརྒྱལ་མྱངས་སོང། ངས་བཀུར་བར་འོས་པའི་བོད་རིགས་སྤུན་ཟླ་ཞེས་ལ་སོགས་པ་སྦྱར་ཏེ་འགྲེམས་སྤེལ་མང་པོ་བྱས་སོང། ཡང་དྲ་གྲོགས་ཁ་ཤས་ཀྱིས་བརྗོད་ན་ལོ་འདི་འགའི་ནང་དུ་བོད་ཁུལ་གྱི་གཞུང་ལམ་ཁག་ཏུ་ཁ་བ་ཆེན་པོ་བབས་ཀྱང། གཞུང་ལམ་གཙང་སེལ་བཟོ་མཁན་མེད་པས་གཞུང་ལམ་གྱི་ཐོག་ཏུ་རླངས་འཁོར་དང་འཕྲུལ་རྟའི་ཆག་སྒོ་མང་པོ་བྱུང་གི་ཡོད་པ་རེད་འདུག། དེ་ནས་ཐེངས་འདིའི་དྲ་སྣང་གི་བོད་ཀྱི་ལེ་ཚན་གྱི་བརྗོད་དོན་གཙོ་བོ་ཡིན་ན་དུས་འཁོར་དབང་ཆེན་དང་འབྲེལ་བ་གི་བརྡ་འཕྲིན་དུས་རབས་དང་ནང་ཆོས་འཆད་ཁྲིད་ཀྱི་སྐོར་ཡིན། གོང་ས་མཆོག་གིས་གནས་མཆོག་རྡོ་རྗེ་གདན་དུ་དཔལ་དུས་ཀྱི་འཁོར་ལོའི་དབང་ཆེན་གནང་བའི་དུས་ཡིན་ལ་ད་ལོ་ནི་དྲ་ལམ་བརྒྱུད་དེ་དུས་དབང་ཞུ་མཁན་མང་ཤོས་དེ་ཆགས་འདུག་དེ་ཡང་བོད་ནང་དང་རྒྱ་ནག་ཕྱི་རྒྱལ་ཡུལ་གྲུ་ཁག་བཅས་དེང་རབས་ཀྱི་བརྡ་འཕྲིན་བརྒྱུད་དེ་དུས་དབང་ཞུ་མཁན་མི་གྲངས་ས་ཡ་བཅུ་གྲངས་ཤིག་བྱུང་ཡོད་པ་གི་སྡོམ་རྩིས་འདུག་དྲ་ལམ་བརྒྱུད་དེ་དུས་དབང་ཞུ་མཁན་གྱི་ཁྲོད་དུ་ཡིན་ན་མི་སྒེར་བ་དང་གཞན་ཡང་ཚོགས་པ་ཁག་གི་གོ་སྒྲིག་འོག་དབང་ལུང་ཞུ་བ་སོགས་བྱུང་འདུག་དཔེར་ན་ད་ལྟ་ང་ཚོས་མཐོང་བའི་འདྲ་པར་འདི་ཡིན་ན་ཨ་མི་རི་ཀ་གི་ནིའུ་ཡོག་གྲོང་ཁྱེར་གྱི་ནང་དུ་བོད་མི་ཚོས་དྲ་ལམ་ཐད་གཏོང་བརྒྱུད་དེ་དབང་ལུང་ཞུ་བཞིན་པ་གི་རྣམ་པ་རེད། གཞན་ཡང་རྒྱ་གར་གྱི་རྒྱལ་སར་ཡང་བོད་མི་ཚོས་དྲ་ལམ་ཐད་གཏོང་བརྒྱུད་དེ་དུས་དབང་ཞུས་འདུག་དེ་ཡང་ནིའུ་ཡོག་དང་ནིའུ་ཇར་སིའི་ས་གནས་གཞོན་ནུ་ལྷན་ཚོགས་ཀྱིས་གོ་སྒྲིག་ཞུས་ཏེ་དུས་འཁོར་དབང་ཆེན་གྱི་དངོས་གཞིའི་ཉི་མ་གསུམ་གྱི་རིང་ལ་སྟོང་ཆ་དང་དྲ་ལམ་ཐད་གཏོང་གི་མཐུན་རྐྱེན་བསྒྲུབས་ཏེ་ས་གནས་མང་ཚོགས་ལ་དྲ་ལམ་བརྒྱུད་དེ་དུས་འཁོར་དབང་ཆེན་ཞུ་བ་གི་གོ་སྐབས་སྤྲད་ཡོད་རྒྱུ་གི་འདྲ་པར་སོགས་མཐོང་རྒྱུ་འདུག། ཡང་འདྲ་པར་འདི་ནི་རྒྱ་གར་གྱི་རྒྱལ་ས་ལྡི་ལི་གི་བོད་སྒར་བསམ་ཡས་གླིང་དུ་བོད་མི་ཚོས་ཐད་གཏོང་གྱི་དབང་ཞུ་བཞིན་པ་གི་རྣམ་པ་རེད། ནིའུ་ཡོག་དང་ནིའུ་ཇར་སིའི་ས་གནས་གཞོན་ནུ་ལྷན་ཚོགས་ཀྱི་ཚོགས་གཙོ་བསྟན་འཛིན་སྐལ་ལྡན་ལགས་ཀྱིས་བརྗོད་ན། ས་གནས་མང་ཚོགས་ལ་དྲ་ལམ་ཐད་གཏོང་གི་མཐུན་རྐྱེན་བསྒྲུབས་ཏེ་དབང་ལུང་ཞུ་བར་གོ་སྒྲིག་གནང་བའི་དམིགས་བསལ་གྱི་རྒྱུ་རྐྱེན་སོགས་ཀྱི་སྐོར་ནས་དྲ་སྣང་གི་བོད་ལ་འདི་འདྲ་ཞིག་ངོ་སྤྲོད་གནང་སོང། སྐྱབས་མགོན་རིན་པོ་ཆེ་གིས་ནི་ཁྱེད་རང་ཚོ་མོས་པ་བྱས་པ་ཡིན་ན་དབང་སྐྱབས་མགོན་རིན་པོ་ཆེ་གིས་དབང་བསྐུར་བའི་སྐབས་སུ་ཐུགས་སྨོན་གནང་གི་ཡིན་གསུངས་པ་ནང་བཞིན་ཚང་མས་ཀྱི་ཡིད་ཆེས་ཡོད་པ་ཁར་ལ་ཡང་འཕྲུལ་ཆས་ཡར་རྒྱས་ཀྱི་ཐོག་ནས་ང་ཚོ་མཇལ་ཐུབ་པ་བྱུང་ཡོད་རེད། དབང་ཞུས། ཉིན་གསུམ་དེ་དཔེ་མི་སྲིད་ཡག་པོ་བྱུང་སོང། དེང་སང་འཕྲུལ་ཆས་ཀྱི་ཡར་རྒྱས་ཐོག་ནས་ང་ཚོ་འཕྲུལ་ཆས་ཀྱི་ཡར་རྒྱས་དེ་ཚོ་ནི་ཡར་རྒྱས་ཕྱོགས་ལ་ཡང་ལག་ལེན་འཁྱེར་བྱས་ནི་ཅིག་གསུང་ཆོས་ཉན་རེད་དབང་ཞུ་བ་དེ་ཚོ་ད་ལྟ་ད་ཐོབ་ཀྱི་ཡོད་གསུང་གི་ཡོད་རེད་ཐོབ་ཀྱི་ཡོད་རེད་གང་ཡིན་ཟེར་ན་ནང་ཆོས་ཀྱི་ད་གང་ལྟར་དོན་དག་སྙིང་པོ་འདི་གཙོ་བོ་ཀུན་སློང་ཆགས་བསྡད་ཡོད་རེད་ད་མ་འོངས་པ་ལ་ཡང་འཕྲུལ་ཆས་ཡར་རྒྱས་ཀྱི་ཁུལ་བྱས་ནང་ཆོས་དང་འབྲེལ་བའི་ཐོག་ནས།

བོད་མི་ཚོའི་ཕྱི་སྐྱོད་ལག་འཁྱེར་ཡར་བསྡུ་དང་འགྲོ་སྐྱོད་བཀག་སྡོམ། དུས་དབང་ཞུ་བར་ལམ་ཐག་རིང་པོ་བརྒྱུད་དེ་ཡོང་མཁན་གྱི་བོད་ནང་གི་བོད་མི་ཚོ་ཡིན་ན་ཡང་དུས་དབང་ཞུ་ཁོམ་མ་བྱུང་བར་ཕྱིར་ལོག་བྱ་དགོས་བྱུང་བ་སོགས་ཀྱི་དཀའ་གནད་བྱུང་ཡོད་པ་ལྟར། དྲ་ལམ་དུ་ཡིན་ན་ཡང་དུས་དབང་གི་སྐོར་གྱི་གནས་ཚུལ་བཀག་སྡོམ་བྱུང་ཡོད་པ་ཁེ་ན་ཌ་གི་རང་དབང་གི་ཚོགས་པ་ཞིག་གིས་སྙན་ཐོ་བཏོན་འདུག། རྒྱལ་སྤྱིའི་གནད་དོན་དབྱེ་ཞིབ་ཚན་ཆུང་ཞིག་གིས་སྙན་ཐོ་ཞིག་བཏོན་པའི་ནང་དུ། སྐད་འཕྲིན་གྱི་ནང་དུ་དུས་འཁོར་དབང་ཆེན་ཏཱ་ལའི་བླ་མ།

དེ་ཡང་རྩོམ་པ་པོ་ཚེ་རིང་འོད་ཟེར་གྱི་ངོ་དེབ་དང་སྒེར་གྱི་མཐོང་མི་ཐུབ་པ་གི་བོད་ཅེས་པའི་ཟིན་བྲིས་དྲ་ཚིགས་བཅས་སུ་འདྲ་པར་དང་གནས་ཚུལ་སྤེལ་བ་ལ། རང་གི་ཐབས་ལམ་བརྒྱུད་དེ་སེམས་ཁོང་གི་ཉི་མ་འཚོལ་བ་ཞེས་འགྲེལ་བརྗོད་བྱེད་མཁན་འདུག། ནིའུ་ཡོག་དང་ནིའུ་ཇར་སིའི་ས་གནས་གཞོན་ནུ་ལྷན་ཚོགས་ཀྱི་ཚོགས་གཙོ་བསྟན་འཛིན་སྐལ་ལྡན་ལགས་ཀྱིས་ཐེངས་འདིར་ས་གནས་མང་ཚོགས་ལ་དྲ་ལམ་བརྒྱུད་དེ་ཐད་གཏོང་གོ་སྒྲིག་ཞུ་བ་གི་ཉམས་མྱོང་ལྟར་ན། མ་འོངས་པ་ཡིན་ན་ཡང་བརྡ་འཕྲིན་ལག་རྩལ་གྱི་འཕེལ་རྒྱས་དང་བསྟུན་ནས་ནང་ཆོས་དར་སྤེལ་དང། ནང་པའི་རྗེས་འཇུག་པ་ཚོ་ལ་བཟང་ཕྱོགས་ནས་མཐུན་རྐྱེན་བསྐྲུན་ངེས་པར་བརྗོད་བྱུང། དེང་སང་འཕྲུལ་ཆས་ཀྱི་ཡར་རྒྱས་ཐོག་ནས་ང་ཚོ་འཕྲུལ་ཆས་ཀྱི་ཡར་རྒྱས་འདི་ཚོ་ནི་ཡར་རྒྱས་ཕྱོགས་ལ་ཡང་ལག་ལེན་འཁྱེར་བྱས་ནི་ཅིག་གསུང་ཆོས་ཉན་རེད་དབང་ཞུ་བ་འདི་ཚོ་ད་ད་ད་ཐོབ་ཀྱི་ཡོད་གསུང་གི་ཡོད་རེད་ཐོབ་ཀྱི་ཡོད་རེད་གང་ཡིན་ཟེར་ན་ནང་ཆོས་ཀྱི་ད་གང་ལྟར་དོན་དག་སྙིང་པོ་འདི་གཙོ་བོ་ཀུན་སློང་ཆགས་བསྡད་ཡོད་རེད་ཨ་ནི་བསམ་པའི་སྟེང་ནས་མོས་པ་བྱས་བྱས་ཨ་ནི་ཁར་སོང་བ་རེད་ད་ཀུན་སློང་གཙང་མ་ཞིག་འཁྱེར་བྱས་ཨ་ནི།

འགོག་མི་ཐུབ་པ་གི་བོད་མིའི་དད་འདུན་དེ་བརྡ་འཕྲིན་གྱིས་གསལ་སྟོན་བྱས་ཡོད་རྒྱུ་གི་སྐོར་ཐེངས་འདིར་ཕྱི་ནང་གི་མི་རིགས་མང་པོ་ཅིག་གིས་དངོས་མཐོང་བྱུང་བར་ངོས་འཛིན་བྱེད་ཀྱི་འདུག་དེ་ནས་ཡང་ང་ཚོ་ཉན་པ་ལ་ལྟ་བའི་དུས་ཚོད་དེ་ལ་སླེབས་སོང། དེ་རིང་ང་ཚོས་ལོ་ཁ་ཤས་ཀྱི་སྔོན་བཏོན་ཡོད་རྒྱུ་གི་དུས་འཁོར་དབང་ཆེན་ཞེས་སྒྱུ་རྩལ་བ་རྟ་མགྲིན་གྱིས་བཏང་ཡོད་རྒྱུ་གི་གཞས་ཤིག་ལ་མཉམ་དུ་ཉན།